མར་བརྗེ་རྒྱུ་རེད་ཟེར། དེ་ཡིན་ཙང་སྡིག་པའི་གྲོགས་པོ་ཟེར་མཁན་དེ་ལ་ཞེ་དྲག་འཛེམ་དགོས་རེད་ཟེར། དེང་སང་གི་མི་ཕལ་ཆེར་ཚེ་འདི་འབའ་ཞིག་པ་ཤ་སྟག་ཡིན་པས་ཐམས་ཅད་ཀྱིས་ཚེ་འདིའི་གྲོས་འདེབས་པར་བྱེད་ཅིང། རང་གིས་ཀྱང་དེ་ཡི་ཤ་ཚ་བྱས་པ་དང་ཕན་ཐོགས་བྱེད་པ་ལྟ་བུར་མཐོང་ཡང་དེ་འདྲ་བའི་མི་དེ་སྡིག་པའི་གྲོགས་པོ་ཡིན་སྡིག་གྲོགས་ཞེས་བྱ་བ་དེ་གོས་སུ་རེ་བ་གྱོན་མགོ་ལ་རྭ་ཅོ་གཉིས་པ་ཞིག་མི་འོང། ཤ་ཁ་དོག་གིས་མི་དགེ་བ་ལ་འགྱུར་ཞེས་དགེ་བ་ལས། ཡོངས་སུ་སྦྱོར་གྱིས་དེ་ལ་ཟེར། དེ་འདྲ་བའི་གང་སྐྱེའང། ཁ་ལ་མི་སྙན་པར་བདེ་བཀྲུ་སྟེ་སློང་ཕྱིར་སྨྱོན་པ་དང། རྟ་ཟས་ལྟ་བུ་བྱེ་བྲག་གི་ཡུལ་དུ་དེ་ནི་སྤང་དགོས། ད་ལྟ་འགའ་ཞིག་གིས་འདོད་ཆུང་ཆུང་ཞིག་བྱེད་པ་དག་ལ། དེ་ཚོ་བློ་མ་གཏོགས་ཤིག་ཟེར། འདོད་ཆུང་ཆུང་ཞིག་བྱས་ཞེ་ན། ཟ་ཡག་མེད་པ་གོན་ཡག་མེད་པ་བྱས་ན་རི་ལ་དེ་གོང་རྒྱག་གིན་དེ་ཚོ་ལས་ཤ་ཁ་དོག་ཁ་མོ་བྱེད་པ་དེ་ཡང་འདི་དཔེ་གྲོགས་པོ་རེད་གསུངས་པ་རེད། དེ་ཙམ་བློས་མ་གཏོང་ཞིག་ཟེར། བློས་གཏོང་ཆེ་དྲགས་ན་མི་འོང་ཞེས་སོགས་སྙིང་ཉེ་ལྟར་སྨྲ་བ་ཡོད་མོད། དོན་དུ་སྡིག་གྲོགས་ཉིད་ཡིན་ཞིང་དེ་ལ་དངོས་སུ་ཚིག་རྩུབ་པོ་མི་འདོན་ཅིང་ཟེར་དེ་ལ་ཚིག་རྩུབ་པོ་དེ་འདྲ་ཡང་སྨྲ་རྒྱུ་ཡོད་མ་རེད་ཟེར་རང་གི་ལག་ལེན་ལ་དེ་བཞིན་མི་བྱེད་པ་དགོས་གསུངས་ཟེར། ཨ་ནི་གྲུབ་ཆེན་ན་ག་རེ་ཟ་དེ་དེ་ཕྱིར་རོ་བ་གྲུབ་ཆེན་དྲིལ་བུ་བ། གྲུབ་ཆེན་དྲིལ་བུ་བ་དེ་ནགས་གསེབ་དེ་ལ་སྒོམ་བརྒྱབ་བྱས་ནས་དཔེ་སྐྱོ་པོ་ཞེ་པོ་ཅིག་བྱས་ནས་ཡོད་དུས་དེ་ཡུལ་དེའི་རྒྱལ་པོ་དེ་རི་དྭགས་གསོད་ཁ་ལ་ཡོང་བྱས་ནས་རི་དྭགས་གསོད་ཁ་ཡོང་ནས་མཐོང་དུས་ཁོ་ལ་ཕན་དབྱེན་གཞན་ནི་བས་ཞེས་ར་དབྱེན་བྱས་ནས་ཁྱེད་རང་ཟ་ཡག་མིན་པ་གོན་ཡག་མིན་པ་སྐྱོ་བོ་ད་ག་ཏྲ་མི་འདེབས་ལ་ང་ཡི་ཡུལ་ནས་མ་ཤོར་ང་ཡི་སྦྱིན་བདག་བྱས་ཆོག་ཟེར་ཐོག་སུ་ལ་ཐོ་གོ་ལ་ནི་གྲོ་ཕྱེ་གྲུ་འབོ་བ་གིས་དེ་ཡི་ཁ་ལ་ཁྱོད་ནི་མ་ཉེས་པར་བ་དེ་སུ་ད་ཀྲ་མི་གོ་རེ་ཟེར། གྲོ་པ་ཚེ་འདིར་ནད་སོགས་མི་འདོད་པ་བཙིར་བ་ནི་བླ་མ་ལྔ་བཅུ་པ་ལས། ལྷོ་པའི་ལ་ནི་སྨད་པ་དེ་ཡག་ཏུ་ཚིལ་བའི་ནད་ནོར་དང་འབྲས་དང་རིགས་དང་དོག་ནོར་གྱི་རྨོངས་ཆུ་དེ་ནི་འཆི་བར་འགྱུར་ཟེར། ལྷོ་པའི་ལ་སྨད་པ་གཉིད་མི་ཁྱེད་པ་ཡིན་ན་དེ་འདྲ་ཡོང་གི་རེད་ཟེར།

ནང་ཡང་གསོ་བ་དག་གིས་ནི་ཀུན་དུ་སེམས་ཆུང་མི་བྱ་སྟེ་གལ་ཏེ་རྨོངས་པའི་ཆེད་དུ་ན་སྙིང་བ་ཉིད་པར་བྱེད་པར་བརྗོད་ཟེར་ན་མེད་ལ་སོ་འཇིར་རོ་ཡ་སྙིང་བ་དེ་བ་གང་ཡིན་པ་ལྷོ་བལ་ལ་ནི་སྨྲས་པ་ན་དེ་ནི་ནད་པ་ཡང་དག་ཞེས་ཞེས་གསུངས་པ་བཞིན་ལྷོ་བལ་ལ་གཉིད་མི་ཤོར་ན་ཚེ་འདི་ཡང་མི་འདོད་སྣ་དགུ་བྱུང་སྟེ། སྔོན་འཕགས་ཡུལ་ན་ལྷོ་བལ་སངས་རྒྱས་ཡེ་ཤེས་ཀྱིས་ཆོས་གསུངས་པའི་ཚེ་ཁོ་རང་གི་བླ་མ་གྲོ་ཕྱེ་ཕ་ཚོམ་པ་དེས་བྱོན་པ་མ་མཐོང་བའི་ཚུལ་དུ་བརྫུས་ནས་རྗེས་སུ་བླ་མ

བསྟན་ཏེ་མུ་ཐག་པ་འདྲ་ཞིག་འབུར་བ། ཁོ་ཕག་པ་འཚོ་མཁན་གྱི་མི་སྐྱོ་བོ་ཞིག་རེད་པ། ཇི་ལྟར་ཕྱག་མ་འཚལ་བར་བྱས། ནས་མ་མཐོང་མདོག་མདོག་བྱས་ནས་ལོགས་སུ་གཡོལ་ནས། ལོགས་སུ་གཡོལ་བྱས་ནས་ཨ་ནི་དགོང་དག་རང་དེ་སྒང་ལ་རང་གི་བླ་མ་གྲུབ་ཆེན་ཕག་ཚང་པའི་སྐུ་མདུན་ལ་ཕྱིན་བྱས་ནས་ཕྱག་འཚལ་ཁ་ཕེབས་པ་རེད། ཡང་གྲུབ་ཆེན་ཕག་ཚང་པ་གིས་ཁྱེད་རང་ད་གིན་ང་ལ་ཕྱག་མ་འཚལ་ནས་ད་ལྟ་ཕྱག་འཚལ་ནས་ག་རེ་བྱེད་ཀ་ཟེར་དུས་ད་གིན་བླ་མ་མཇལ་མ་སོང་ཟེར་ནས་ཞུ་ཡི་མི་རེད། ཟེར་ཞེས་ཟེར་ནས་དེ་མ་ཐག་པ་ནས་མིག་གཉིས་ཀ་ས་ལ་ལྷུང། མིག་ལོང་བ་ཆགས་པ་རེད།

དབུས་ལས་ཀྱི་རྣམ་སྨིན་ལམ་སང་སྨིན་པ་རེད་རྒྱས་ཁྲོ་དེང་སང་སྨིན་གྱི་མི་འདུག་བ་ང་རང་ཚོར་མ་སྨིན་པ་དེ། བླ་མ་ལ་རྫུན་ཞེ་དྲག་བཤད་མྱོང་བ་རེད་ང་རང་ཚོ་ཁ་མིན་མིན་བཤད་ཚར་བ་བཤད་ཚར་བ་དེ་ཡིན་ན་ཡང། ལས་ཀྱི་རྣམ་སྨིན་མིག་ས་ལ་ལྷུང་བ་དང་དེ་འདྲ་ཡོང་གི་མི་འདུག་བ། དེ་མ་ཡོང་ཡང་དེ་ག་རེ་བྱེད་པ་རེད་ཟེར་ན་ལས་ཀྱི་སྒྲིབ་པ་དེ་ལྕི་དྲག་བྱས་ནས་སྨིན་མ་ཐུབ་པ་ཡིན། ཚེ་ཕྱི་མ་ལ་སྨིན་ཡག་དེ་འདྲ་གྱི་ཞིག་ཡག་རྟགས་མ་རེད་ཟེར་སྡུག་རྟགས་ཡོད་མི་འདུག་ད་ལྟ་ད་ལྟ་ལམ་སང་སྨིན་པ་དེ་ག་རེ་རེད་ཟེར་ན་ལས་ཀྱི་སྒྲིབ་པ་དེ་མ་གཏོགས་མེད་པ་ཡིན་ཙང་བྱུང་མ་ཐག་པ་ལམ་སང་སྨིན་ནས། ཚེ་ཕྱི་མ་ལ་སྐྱེ་རྒ་མེད་མི་འགོག་དེ་འདྲ་བཟོས་ན་འགོག་རེད། དེ་དག་ནི་བླ་མ་ལ་མཛོད་ཆང་སེར་ཞེས་བཤད་པ་ཙམ་གྱིས་དེ་འདྲ་ཆགས་འགྲོ་ཁྱི་དེ་འདྲ་ཡོད་རེད། ལོ་རྒྱུས་དང་དྭགས་པོ་འཇམ་དཔལ་ལྷུན་གྲུབ་རིན་པོ་ཆེ་ཉེ་གནས་ཚུལ་ཁྲིམས་ལགས་ཞེས་པ་དང། དད་གུས་མེད་པ་ཞིག་རྗེས་སུ་རྒོད་དཀར་ལ་ལ་རྐུན་མས་མགོ་བོ

ལག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་ལས་གསུངས་པ་ལྟར་ཡིན་ཞེས་གཞན། དམྱལ་བའི་རབས་མང་པོ་མདོ་ལས་གསུངས་ཀྱང་བླ་མ་ལ་བརྙས་སྨོད་བྱེད་པ་དེ། བརྙས་སྨོད་བྱེད་པ་དེའི་དམྱལ་བ་དེ་ཅི་ཞིག་མ་དེ་ལ་རྒྱུད་དེས་ལག་ན་རྡོ་རྗེ། ད་བཅོམ་ལྡན་འདས་ཀྱིས་ནི་དམྱལ་བ་གི་ལོ་རྒྱུས་མང་པོ་ཅིག་གསུངས་པར་བླ་མ་ལ་བརྙས་སྨོད་བྱེད་པ་དེའི་རབས་དེ་མ་གསུངས་པ་རེད། ལག་ན་རྡོ་རྗེ་དེ་ཚེ་ག་རེ་རེད་ཟེར་ན་བཅོམ་ལྡན་འདས་ལ་བཀའ་འདྲི་ཞུས་ཡིན་པ་རེད།

ཞེས་དྲིས་གསུང་མ་ཕོད་པའི་ཚུལ་གྱིས་མནར་མེད་དུ་ལོ་སྟོང་མང་པོ་གནས་དགོས་པ་ཙམ་ཞིག་བསྟན། འོ་མནར་མེད་ནང་ལ་ལོ་སྟོང་མང་པོ་གནས་དགོས་ཟེར་དེ་ཙམ་ཅིག་མ་གཏོགས་གཙང་ཆེ་སྐྱ་འདི་དེ་གའི་གསུང་མ་ཕོད་པའི་ཚུལ་རྣམས་ཀྱིས་མཛད་པ་རེད། དེ་གསུངས་པ་ཡིན་ན་ག་རེ་ཟུང་བྱང་སེམས་བདག་ཉིད་ཆེན་པོས་སོགས་པས་སྙིང་མ་འདེས་པར་བྱས་ནས་བས། སྙུང་འགྲོ་ཡས་དེ་འདྲ་ཆགས་ཀྱི་རེད། ལྷ་དང་བཅས་པའི་འཇིག་རྟེན་ཐམས་ཅད་གོ་ན་སྐྲག་འགྲོ་ཡས་དེ་འདྲ་རེད། དེའི་རྣམ་པར་སྨིན་པ་དེ་ཆེན་པོ་ཞེ་དྲག་རེད། དེས་ན་བླ་མ་ལ་བརྙས་སྨོད་ནམ་ཡང་མི་རུང་བར་གསུངས་ལ་བླ་མ་བརྙས་སྨོད་བྱེད་པ་ལྟ་ཞོག་བརྙས་སྨོད་བྱེད་པའི་མི་ཡང་མཐོང་དུ་མི་རུང་ཞེས།

མདོར་ན་རྗེ་ཙོང་ཁ་པས་དེ་ནས་འདི་ཕྱིའི་ལེགས་ཚོགས་ཇི་སྙེད་པའི་ཞེས་གསུངས་ལྟར་འཇིག་རྟེན་ན་ལེགས་ཚོགས་ཇི་སྙེད་ཅིག་ཡོད་པ་ཐམས་ཅད་ནི་བཤེས་གཉེན་བསྟེན་ཚུལ། ཚུལ་བཞིན་དུ་བྱས་པའི་འབྲས་བུ་དང། མི་མཐུན་པའི་རྒུད་པ་ཇི་སྙེད་ཅིག་མཆིས་པ་ཐམས་ཅད་བཤེས་གཉེན་མ་བསྟེན་པ་དང་བསྟེན་ཚུལ་ལོག་པ་གང་རུང་གི་འབྲས་བུ་ཡིན། བླ་མ་ལ་བསྟེན་ཚུལ་ལོག་ན་ཚེ་འདི་མ་ཟད་སྐྱེ་བ་གཞན་དུ་ཡང་དགེ་བའི་བཤེས་གཉེན་དང་མི་མཇལ་ཏེ། བདུད་རྩི་སྙིང་པོ་ལས། གལ་ཏེ། གལ་ཏེ་བརྒྱ་ལ་བདེ་འགྲོའི་རྟེན་ཐོབ་ཀྱང་མ་གུས་པ་ཡི་རྒྱུ་མཐུན་འབྲས་བུ་དེས་མི་ཁོམ་གནས་སུ་སྐྱེས་ནས་དམ་ཆོས་དང་དགེ་བའི་བཤེས་ཀྱི་སྒྲ་ཡང་ཐོས་མི་འགྱུར་ཞེས་གསུངས། ཚེ་འདི་ལ་བླ་མ་བསྟེན་ཚུལ་ཡག་པོ་མ་མཁྱེན་པ་ཡིན་ན། ཚེ་རབས། ཚེ་རབས་ཐམས་ཅད་དུ་ཡང་ནི་དགེ་བའི་བཤེས་གཉེན་གྱི་སྒྲ་ཙམ་ཅིག་མ་གོ་བའི་ལུང་པ་དེ་འདྲ་ཅིག་ན་སྐྱེ་གི་རེད། དེས་ན་བཤེས་གཉེན་བསྟེན་ཚུལ་དེ་ནི་བསམ་བཞིན་དུ་བྱས་པ་ལྟ་ཅི་མང་དག་མ་བསམས་པར་རང་གར་བྱས་པའི་བྱ་བྱེད་ཀྱི་རྟེན་འབྲེལ་ཕྲ་མོས་ཀྱང་རྟེན་འབྲེལ་བཟང་ངན་སྣ་ཚོགས་འོང་བ་མི་ལས་མར་པར་ཟངས་སྟོང་པ་ཕུལ་བའི་རྟེན་འབྲེལ་འཕྱུགས་པ་དང་ཐོག་མར་མར་པས་གནང་བའི་དེ་ནི། ཆང་ལྷག་མེད་དུ་གསོལ་བའི་རྟེན་འབྲེལ་འགྲིག་པ་གསུངས་དང་ཟེར། རྗེ་བཙུན་མི་ལ་ལ་བོད་ན་རྟེན་འབྲེལ་བཟང་ངན་བྱུང་བ་དེ་ཡང་ཐོག་མར་མར་པ་དགོན་པའི་ལྷས་གཉིས་ཀ་དེ་ནས་བཟང་སྟེ་མར་པ་ལོ་ཙཱ་བ་རྟེན་འབྲེལ་འགྲིགས་ཚར་ཡིན་པ་རེད། རྗེ་བཙུན་མི་ལ་དེ་ཚེ་སྟོད་ལ་ནི་མི་མང་པོ་བསད། མི་མང་པོ་བསད་མཐུ་རྒྱབ་བྱས་ནས་བསད་བྱས་ནས་རྗེས་མ་ནི་སྡིག་བཤགས་གི་བྱད་ཕུར་སོང་སོང་རྣམས་བྱས་ནས། གཡུང་སྟོན་གཡུང་སྟོན་ཁྲོ་རྒྱལ་གྱིས་དེ་ནས་སྟོང་པར་བབས་གཡུང་སྟོན་ཁྲོ་རྒྱལ་གྱིས་ཡང་ན་ནི་ཁྱོད་རང་ཆོས་བྱེད་ག་འགྲོ་ཞིག་སྦྱིན་བདག་ངས་བྱས། ཡང་ན་ནི་ཆོས་ངས་བྱས་གཡོ་སྒྱོ་ཞོག་ང་ཆོས་བྱེད་ཀྱིས་ད་ང་གཉིས་གཉིས་པོ་དེ་ཚེ་དེ་ལ།

ནི་ཞོགས་གཅིག་སྔ་པོ་ནས་མར་པ་ཆོས་ཀྱི་བློ་གྲོས་ཡར་ལངས་ཤིག། ཡར་ལངས་ཤིག་ཁྱེད་རང་གི་ཡི་དམ་དགྱེས་པ་རྡོ་རྗེ་ཡང་དེ་ན་ཕེབས་བྱུང། ཁྱེད་བླ་མ་ལ་ཕྱག་འཚལ་གོ་ཡི་དམ་ལ་ཕྱག་འཚལ་ཟེར་ཏེ་གོ་ལ་མར་པ་ལོ་ཙཱ་བ་དྲི་བརྒྱུད་དུ་ཡི་དམ་ལས་བླ་མ་རྩ་ཆེའི་གནོང་སྒོ་རུ། དེ་ནི་རྟེན་འབྲེལ་དེ་ཡིན་ག་དེ་རྟེན་འབྲེལ་འཕྱུགས་བྱས་ནས། བླ་མ་ངའི་འཁྲིས་ལ་རྟག་པར་བྱེད་སང་ཉིན་གནངས་ཉིན་ཕྱག་འཚལ་ཞུ་གོ་ར་ཡི་དམ་ད་ལྟ་མ་གཏོགས་མཇལ་གྱི་མ་རེད་ཟེར་ནས་ཡི་དམ་དགྱེས་པ་རྡོ་རྗེ་ལ་ཕྱག་འཚལ། ནི། ག་རེ་ཟེར་ནཱ་རོ་པ་ཡིས་སེ་གོལ་གཏོགས་བྱས་ནས་ཡི་དམ་བླ་མའི་ཐུགས་ཀ་ལ་ཚུར་བསྡུས་ནས།

ཉི་མ་ཇོ་བོ་རྗེ་རྩེ་རྗེ་རྩེ་ཇོ་བོ་ལ་ནི་ང་སྔ་མ་ཁྱེད་ཚ་ཁྱེད་ཆོས་སུ་སོང་བ་ག་རེ་འདུག་ཟེར་ན་ཁྱེད་རང་བླ་མ་སེ་བཙུན་སྐུ་མདུན་དཀའ་སྤྱད་བྱེད་པ་དེ་ཆོས་སུ་སོང་ཤག་ཟེར་གཞན་གང་ག་ཆོས་སུ་སོང་མི་འདུག་ཟེར་བ། དེ་ན་ང་རང་ཚོ་འདྲ་མི་གཅིག་ཡིན་ན་བླ་མ་ཡི་བཀའ་བཞིན་དུ་བསྒྲུབས་ནས་དཀའ་ལས་བརྒྱབ་པ་དེ་ཆོས་ལ་འགྲོ། གཞན་ང་རང་ཚོ་ཧ་ལས་ལས་བྱས་ནས་ཆོས་ཞུ་ལྟ་བྱེད་པ་ཡིན་ནས་ཆོས་ལ་འགྲོ་གི་མེད་པ་རེད་ག་རེ་རེད་ཟེར་ན། རྒྱལ་བ་འབྲོམ་སྟོན་པ་ལྟ་བུའི་ལས་ཀ་དེ་ནི་ཆོས་ལ་མ་སོང་ན་ང་རང་ཚོ་ཆོས་ལ་འགྲོ་བ་ག་བ་ཡིན་པ་རེད་རྒྱལ་བ་འབྲོམ་སྟོན་པ་དེ་བསམ་གྱིས་མི་ཁྱབ་པ་བདག་ཉིད་ཆེན་པོ་རེད་བ། ཨེ་ནི་བླ་མ་སེ་བཙུན་གྱི་སྐུ་མདུན་དཀའ་ལས་བརྒྱབ་པ་དེ་ཁུག་གཞན་གྱི། གཞན་གྱི་ཁྲི་ལ་བཏོན་ནས་ཆོས་ལ་འགྲོ་ཤག་ཟེར་གཞན་མ་འགྲོ་མི་འདུག་ཟེར་གསུངས་པ་རེད་བ། དེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡ། སྟོད། མངའ་རིས་ནས་སྤུ་རངས་ཟེར་ས་དེར་མཇལ་ནས་སྤུ་རངས་ཟེར་ས་དེར་མཇལ་ནས་དེ་ཉིན་ཁ་ནས་བཟུང་སྟེ་འབྲལ། འབྲལ་མེད་དུ་བསྟེན་ནས་ཇོ་བོ་རྗེ་སྙིང་དགུ་ལ། དབུ་ལས་མ་སྨད་པས། ཤིབ་ཏུ་བསིལ་བའི་རི་རེ་ཕེབས་ནས་དུས་རྟག་ཏུ་ཇོ་བོ་རྗེ་ལ། ལོ་ཙཱ་བྱེད་བྱས་ནས་ཇོ་བོ་སྐུ་མྱ་ངན་ལས་མ་འདས་ཀྱི་བར་དུ། དཔེ་ཆ་བཙོང་ཡང་ནི་མ་ལོག་བྱས་ནས་ཇོ་བོ་ཚུལ་བཞིན་དུ་བསྟེན་བྱས་ནས།

ཁྱད་མཚར་པོ་དེ་འདྲ་ཡིན་པ་རེད་ཨ་ནི་ཡོངས་འཛིན་ཡེ་ཤེས་རྒྱལ་མཚན། ཁྲི་ཆེན་ནམ་མཁའ་བཟང་པོའི་སྐུ་མདུན་ལ་བདེ་མཆོག་གི་དབང་ཞུས། ཁྲིད་ཞུས་བྱས་ནས་དགེ་འཕེལ་རི་ཁྲོད་ལ་ནི། བདེ་མཆོག་དབང་ལ་སོགས་པ་ཚོ་ཚང་མ་ཞུས་བྱས་ནས་མར་ལོག་ཕེབས་དུས་སྒང་ལ། དགེ་འཕེལ་རི་ཁྲོད་ལམ་ཁ་དེ་ཕའི་རི་དེ་ཡི་མཐའ་དེ་མ་སླེབས་ཀྱི་བར་དུ་མཐོང་གི་འདུག། འོ་དེས་བླ་མ་མཐོང་ས་ཀྱི་བར་དུ་སླེབས་ནས་བླ་མ་ཞེ་དྲག་དྲན་བྱས་ནས། བླ་མ་ལ་ཞལ་ཡར་ལོག་བྱས་ནས་ཡང་དགེ་འཕེལ་རི་ཁྲོད་ལ་བལྟ་བྱས་ནས་ཕྱག་གསུམ་འཚལ་ཡིན་པ་རེད།

རྒྱ་ཆེན་པོ་དེ་འདྲ་ཅིག་གསུངས་དུས་སྒང་ལ་རྒྱལ་ཚབ་རིན་པོ་ཆེ་ཐོས་པས་ཞེ་དྲག་སྒྲོ་མཐའ་བཀྲམ་མཆོད་བྱས་ནས་དང་པོ་རྗེ་རིན་པོ་ཆེ་ལ་བརྟག་ཅིང་འདི་ལྟའི་གོ་ལ་བྱོན་པ་རེད་དེའི་སྒང་ལ་ཏོག་ཙེ་སྒོ་མ་སྒོས་སུ་ཅི་ནས་ཞོག་ཅིག། གངས་མཚོ་ཅི་རེད་དེའི་སྒང་ལ་བཞུགས་ཁྲི་སྒང་ལ་མར་བབས་ཅིག་ཨ་ནི་བཞུགས་ཁྲི་སྒང་བཞུགས་ཡོད་རེད་དེ་ནས་མར་བབས། ངས་ཁོའི་ཁ་དེ་མར་བཞག་ཕྱག་གསུམ་འཚལ་བྱས་ནས་སློབ་མ་ཚོ་དང་མཉམ་དུ་བསྡད་ནས་ཆོས་ཞུས་པ་རེད། བ་དེ་ཡིས་དང་པོ་ཀུན་སློང་ངན་པའི་སྒོ་ནས་དེ་བྱས་པ་རེད་དེ། མ་འོངས་པ་ན་ལ་རྗེ་བདག་ཉིད་ཆེན་པོ་སྐུ་མྱ་ངན་ལས་འདས་ཚར་ཟིན་ན་དགའ་ལྡན་ཁྲི་ལ་དང་པོ་བདག་ཉིད་བྱུང་བ་དེ་དེ་དུས་སྒང་ལ་རྟེན་འབྲེལ་བསྒྲིགས་པ་རེད།

མ་དང་སྐུ་ཞབས་ཅི་ཤེས་པ་ཞེས་ཟེར་མོད། དེ་ལྟར་མི་བྱ་བར་ཞལ་སྔ་ནས་ཞེས་སོགས། ཞེ་ས་དང་བཅས་ཏེ་མཚན་བརྗོད་དགོས་ཟེར་འདུལ་བ་མདོ་རྩ་བ་ནང་ཡོད་རེད་བ། བླ་མ་དེའི་མཚན་བརྗོད་དུས་སྒང་ལ་ཞལ་སྔ་ནས་ཟེར་འདྲ་མ་དང། བསྟོད་ཚིག་བྱས་ནས་ལབ་ན་མ་གཏོགས་ད་ག་སེ་བླ་མ་མཚན་རྗེན་པར་བརྗོད་པ་སྐུ་ཞབས་ལགས་ཟེར་འདྲ་མ་དེ་འདྲ་ལབ་ཆོག་གི་མ་རེད། ཇོ་བོ་གསེར་གླིང་པའི་མཚན་བརྗོད་པ་ན་ཕྱག་ཐལ་མོ་སྦྱར་བྱས་བརྗོད་མཛད། གསེར་གླིང་པའི་མཚན་བརྗོད་པ་དེ་གསན་ན་ལམ་སང་ཕྱག་ཐལ་མོ་སྦྱར་མ་གཏོགས།

ད་བླ་མ་མང་པོ་ཡོད་རེད་བ་བླ་མ་མང་པོ་ཡོད་ན་ནི་དྭགས་པོ་འཇམ་དཔལ་ལྷུན་གྲུབ་དེ་གཞན་དང་མི་འདྲ་གི་ད་བླ་མ་གཅེས་འཛིན་གནང་གི་ཡོད་རེད་དེ་ཡང་ཞལ་བཞུགས་པའི་ཚེ་ན་མཚན་བརྗོད་པར་དཀའ་བ་ཞེས་མི་བྱ་ཟེར་ང་ཚོ་ཁ་ཤས་ཁ་ཤས་ཀྱིས་བླ་མ་ཞལ་བཞུགས་བཞིན་དུ་མཚན་བརྗོད་པར་དཀའ་བ་ཟེར་དེ་འདྲ་ལབ་གི་འདུག་བ་དེ་ལབ་རྒྱུ་མ་རེད་དེ་ཞེ་དྲག་རྟེན་འབྲེལ་ཉེས་པར་འགྲོ་བ་རེད་མཚན་བརྗོད་པར་དཀའ་བ་ཟེར་དེ་ལབ་ཆོག་མ་རེད་དོན་གྱི་སླད་དུ་མཚན་ནས་སྨོས་ན་ཟེར་དེ་བརྗོད་ན་འགྲིག་གི་རེད་དེ་འདུལ་བ་མདོ་ན་ཡོད་རེད་བ་དོན་གྱི་སླད་དུ་མཚན་ནས་སྨོས་ཏེ་ཟེར་བ་དེ་འདྲ་བརྗོད་ན་འགྲིག་གི་ཡིན་པ་རེད།

ཀུན་སློང་བཅོས་པ་སོང་རྗེས་སྔོན་དུ་ཇི་ལྟར་སོང་བའི་ས་བཅད་རྣམས་འདྲེན་རྗེས་དངོས་གཞིའི་བཤེས་གཉེན་བསྟེན་ཚུལ་གྱི་ས་བཅད་དང་པོ་དང་གཉིས་པ་གཉིས་ལ་བསྐྱར་བཤད་གནང་སྟེ་དེ་ནས་ས་བཅད་དེ་རེར་དམིགས་པ་སྐྱོང་རྒྱུ་ཡི་ཁོ་ན་དབང་དུ་བྱས་པས་བཤེས་གཉེན་བརྟག་པའི་ཚུལ་གྱི་སྐོར། བདེ་མྱུར་གྱི་ས་བཅད་ལ་མི་གསལ་ཡང་འཇམ་དཔལ་ཞལ་ལུང་ལས་འབྱུང་བ་བཞིན་དེ་ཡི་བར་ན་བྱེད་དགོས་ཟེར། བདེ་མྱུར་གྱི་ས་བཅད་ལ་མེད་ཀྱི་འཇམ་དཔལ་ཞལ་ལུང་ལ་ས་བཅད་ལ་ཡོད་པ་དེ་དེ་ཡར་སྣོན་དགོས་རེད་ཟེར། དེ་ཡང་འོ་ན་སྔར་བཤད་པ་ལྟར་གྱི་བཤེས་གཉེན་བསྟེན་པའི་བསྟེན་པ་ལ་ཕན་ཡོན་དང་མ་བསྟེན་པ་ལ་ཉེས་དམིགས་དེ་ལྟར་ཡོད་ན་ཇི་ལྟ་བུ་ཞིག་ལ་བསྟེན་པར་བྱ་ཞེ་ན་ཟེར་བ་དེའི་སྐབས་སུ་འཇམ་དཔལ་ཞལ་ལུང་གི་ས་བཅད་དེ། བཤེས་གཉེན་དེ་ཡང་གང་བྱུང་གིས་མི་ཆོག་པར་ལམ་ཡོངས་རྫོགས་ལ་འཁྲིད་ནུས་པ་ཞིག་བསྟེན་དགོས། དཔེར་ན་ཐུགས་ཤིན་ཏུ་བཟང་བ་ཙམ་ལྟ་བུ་ཡོན་ཏན་ཕྱོགས་རེ་བ་ཞིག་གིས་ལམ་ཡོངས་རྫོགས་ལ་འཁྲིད་མི་ནུས་ཟེར། བླ་མ་དཔེར་ན་ཐུགས་ཤིན་ཏུ་བཟང་བ་དཔེར་ན་བརྩེ་བ་སྙིང་རྗེ་ཆེན་པོ་ཡོད་མཁན་དེ་འདྲ་གཅིག་ཡིན་ན་ཡང་ལམ་ཡོངས་རྫོགས་ལ་ཁྲིད་མི་ནུས་ན་ནི་དེ་འདྲའི་བཤེས་གཉེན་བསྟེན་ན་འགྲིག་བ་མ་རེད་ལ། སློབ་མ་དད་པ་དང་ཤེས་བརྩོན་ལྡན་ཡང་བླ་མ་དེས་མདོ་སྔགས་ཡོངས་རྫོགས་ལ་ནང་བྱན་ཚུད་པ་ཞིག་མ་བྱུང་ཚེ་དེ་དེའི་སྐྱབས་འགྲོ་ཁྲིད་པ་དང། ལྷ་ཡི་སྒྲུབ་ཐབས་དང་རྩ་རླུང་སྒོམ་པ་སོགས་ཉམས་ལེན་ཕྱོགས་རེ་བ་སྣ་གཅིག་ཙམ་ལ་མི་ཚེ་ཧྲིལ་པོ་བསྐྱུར་བ་དང་ཟེར། བླ་མ་དེ་ནི་སློབ་མ་དེ་དད་པ་དང་བརྩོན་འགྲུས་དང་ཤེས་རབ་ལ་སོགས་པ་ཡོད་པ་ཡིན་ན་ཡང་བླ་མ་དེས་ལམ་ཡོངས་རྫོགས་ལ་ཁྲིད་མི་ཐུབ་མཁན་དེ་འདྲ་ཞིག་ཡིན་པ་ཡིན་ན། ཡང་ན་ནི་སྐྱབས་འགྲོའི་ཁྲིད་འདྲ་དང། ཡང་ན་ནི་ལྷ་ཡི་སྒྲུབ་ཐབས། ཡི་དམ་གྱི་སྒྲུབ་ཐབས་འདྲ་མི་དང། རྩ་རླུང་ལ་སོགས་པ་དེ་འདྲ་ཡི་ཁྲིད་ཙམ་ཞིག་བྱེད་ཅེས་ནི་མི་ཚེ་སྤྱི་ལ་འཕྲོ་བརླག་གཏོང་གི་རེད། སློབ་མ་དེ་འཕྲོ་བརླག་གཏོང་གི་རེད། དལ་བ་ཐོབ་པ་ལ་དོན་ཆེན་པོ་སྒྲུབ་པར་མི་འགྱུར་བས་བཤེས་གཉེན་མཚན་ཉིད་ཚང་བ་ཞིག་འཕྲད་དགོས་མཚན་ཉིད་ཀྱང་སོ་ཐར་གྱི་སྡོམ་པ་འབོགས་པ་པོ་དང། ཨོ་ཆུ་དར་གྱིས་བཤད་ཚར་བའི་སྐད།

བྱ་བ་མ་ཟད། བདུད་མོ། བདུད་གདོང་སྔགས་བསྲུང་ཅི་ཡོད་བསད། བཤེས་གཉེན་བྱེ་བར་འདོད་པའི་བྱ་བ་བསད། བདུད་བཟློག་བསད་དུ་བསྡུ་བ་བྱ། བཟློག་བཟློག་བཟླས་བྱ་སྔགས་བྱ། དེ་བསྲུང་ཅིག་བཤེས་གཉེན་གྱི་བྱེད་པོ་གསུངས་པས། ཡོད་པ་ཡིན་ནས་བླ་མ་དེ་ལ་ཡང་ནི་མཚན་ཉིད་དེ་མ་མཚུངས་བ་བྱས་ན་མཚུངས་བ་འགྲུབ་དགོས་རེད། བདུད་གདོང་སྔགས་བསྲུང་གྱི་བླ་མའི་ཡོན་ཏན་རྣམས་རང་ལ་མཚུངས་མ་མཚུངས་བརྟགས་ཏེ་མ་མཚུངས་ན་མཚུངས་བར་བྱ་དགོས་ཀྱི། སྲིན་པོ་དང། བྱ་ཁྱོད་ཀྱི་ཡོད་ཀྱིས་མཚུངས་བ་ཙམ་དང།

རེད་པས་དགེ་བའི་བཤེས་གཉེན་གྱི་མཚན་ཉིད་གསང་སྔགས་ཀྱི་རྡོ་རྗེ་སློབ་དཔོན་གྱི་མཚན་ཉིད་སོ་སོ་ཡོད་པ་ལས་ད་ལམ་འདིར་ཐེག་ཆེན་ཐུན་མོང་བའི་བླ་མའི་མཚན་ཉིད་གཙོ་བོ་སྨྲས་ན་དེ་ཡང་མདོ་སྡེ་རྒྱན་ལས། བཤེས་གཉེན་དུལ་བ་ཞི་བ་ཉེར་ཞི་བ་ཡོན་ཏན་ལྷག་པ་བརྩོན་བཅས་ལུང་གིས་དེ་ཉིད་རབ་ཏུ་རྟོགས་པ་སྨྲ་མཁས་བརྩེ་བའི་བདག་ཉིད་སྐྱོ་བ་སྤངས་ལ་བསྟེན། ཞེས་གསུངས་པའི་ཡོན་ཏན་བཅུ་ཚང་བ་དེ་དེ་ཡང་ནང་གི་དུལ་བ་ནི་ཚུལ་ཁྲིམས་ཀྱིས་རྒྱུད་དུལ་བ་དང་ཏིང་ངེ་འཛིན་གྱིས་རྣམ་གཡེང་ཞི་བ་ཤེས་རབ་ཀྱིས་བདག་ཏུ་འཛིན་པ་ཉེ་བར་ཞི་བ་དང་སྤོས་ཀྱི་གསེབ་ཏུ་ཤིང་གཞན་ཞིག་བཅུག་ན་དེ་ལ་སྤོས་དྲི་བགོ་བ་ལྟར།

མངོན་སུམ་དུ་རྟོགས་པ་དགོས་རེད་ཟེར་གལ་སྲིད་དེ་མ་ལྕོགས་ན་དོན་སྤྱིའི་ཚུལ་དུ་རྟོགས་པ་དགོས་རེད་ཟེར་གལ་སྲིད་དེ་ཡང་མ་ལྕོགས་ན་ལུང་གི་ལུང་དོན་གྱིས་རྟོགས་པ་ཡང་ཆོག་གོ་ཟེར་ལམ་རིམ་ཆེན་མོ་ལ་གསུངས་ཡོད་རེད་བ། ལུང་གིས་རྟོགས་པ་ཟེར་དེ་ལ་དེ་དེ་ཟེར་དུས་ཐོས་བྱུང་གི་ཤེས་རབ་ཀྱིས་ལྟ་བ་རྙེད་པ་ཟེར། ད་བླ་མ་དེས་ནི་རྗེས་དཔག་ཚད་མ་དང་མངོན་སུམ་ཚད་མ་དེ་འདྲ་གྱིས་དེ་ཁོ་ན་ཉིད་རྟོགས་པ་དེ་ཧ་ཅང་གི་དཀོན་པོ་ཡིན་གྱི་རེད་བ། ད་ག་རེ་རེད་ཟེར་ན་ཐོས་བྱུང་གི་ཤེས་རབ་ཀྱིས་དེ་ཁོ་ན་ཉིད་ཀྱི་ལྟ་བ་ལ་ངེས་པ་རྙེད་པ་ཞིག་འོ་དེ་འདྲ་ཞིག་མེད་དུ་མི་རུང་བ་རེད་ཟེར།

ཉིན་ཁྱེད་དེ་གོ་ཡ་ཡོད་མ་རེད་བ། གོ་མ་བཅུག་སའི་མ་གཏོགས་ཡོད་མ་རེད་དེ་ཡིན་ནའི་བསླབ་པ་གསུམ་དང། དེ་ཉིད་རྟོགས་པ་དང་བརྩེ་བའི་ལྔ་པོ་དེ་ཡོད་པ་ཡིན་ཙང་ཁོ་རང་དྲུང་ན་སུ་ཡོད་པ་དེ་གང་ག་ཕན་གྱི་ཡོད་གསུངས་པ་རེད། ཕེབས་སོང་ངོ་ཟེར་སླ་བོ་དྲིན་དུ་བཅག་པ་ཞིག་གསུངས་པ་ནི་དེ། དེ་འབྲི་རྡོ་བོ་ཉོས་པ། འབྲི་རྡོ་ཉོས་པ་ཐུན་ཅི་ཆི་ཞེས་སྐྱེས་ཆས་ལས་སོ་ལྟེ་བ་ལ་དེ་ཟེར། དུས་མཐར་དེ་ལྟ་བུ་ཡང་དཀོན་ན། སྐྱོན་ཡོན་གཉིས་ལས་ཡོན་ཏན་གཙོ་ཆེ་བ་ཞིག་དང་ཚེ་འདི་ལས་ཕྱི་མ་གཙོ་ཆེ་བ་དང་བདག་གཞན་གཉིས་ལས་གཞན་གཙོ་བོ་བྱེད་པ་ཞིག་ལ་བསྟེན་དགོས་པ་གནད་ཡིན། དེ་ལྟར་མིན་པར་མི་དགེ་བའི་བཤེས་གཉེན་དང་འཕྲད་ན་སོར་མོའི་ཕྲེང་བ་ཅན་ལ། ལོག་པའི་བཤེས་གཉེན་གྱིས་ལམ་ལོག་པར་བསྟན་ནས་སྡིག་ཚབས་ཆེན་པོ་བསག་དགོས་བྱུང་བ་དང་འདྲའོ། དེ་ཡིན་ཙང། སྙིགས་མའི་དུས་ལ་དེ་འདྲ་གལ་སྲིད་མ་རྙེད་པ་ཡིན་ན་ཚེ་འདི་ལས་ཕྱི་མ་གཙོ་ཆེ་བ་གཅིག་ད་རང་དང་གཞན་གཉིས་ཀྱི་ནང་ནས་གཞན་གཙོ་ཆེ་བ། སྐྱོན་དང་ཡོན་ཏན་གཉིས་ནང་ནས་ཡོན་ཏན་ཤུགས་ཆེ་བ་གཅིག་ཡིན་ན་ནི་བསྟེན་ཆོག་གི་རེད། དེས་དཔུང་བཟང་གིས་ཞུས་པའི་རྒྱུད་ལས་གྲོགས་ཀྱི

ལྔ་པོ་དེ་བསླབ་པ་གསུམ། བརྩེ་བ་བྱས། དེ་ནས་དེ་ཉིད་རྟོགས་པ་བྱས། དེ་ལྔ་པོ་དེ་དགོས་པར་བྱས། དེ་སྲིད་དེས་མ་བཅོས་ན་གར་གཅིག་པར་བྱས་ན་སྐྱོན་དང་ཡོན་ཏན་གཉིས་ནང་ནས་ཡོན་ཏན་ཤུགས་ཆེ་བ། རང་དང་གཞན་གཉིས་ཀྱི་ནང་ནས་གཞན་གཙོ་ཆེ་བར་བྱེད་མཁན། ཚེ་འདི་དང་ཕྱི་མ་གཉིས་ནང་ནས་ཕྱི་མ་གཙོ་ཆེ་བ། དེ་འདྲ་གཅིག་ཡོད་པ་ཡིན་ན་བསྟེན་ཆོག་གི་རེད་གསུངས་པ་རེད་དེ་ཡིན་ཙང་དེ་ལྟར་མིན་པར་མི་དགེ་བའི་བཤེས་གཉེན་དང་འཕྲད་ན་དགེ་སློང་སོར་མོའི་ཕྲེང་བ་ཅན་ལ། སེམས་མཐུན་པ་བཅས་ནི་འབྱུང་བ་ལྟར་དང་པོ་ནས་ལེགས་པར་བརྟགས་ཏེ་ཡོད་པར་མཐོང་བ་ན་བླ་མར་བསྟེན་པར་བྱའོ་སློབ་མ་ཡང་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བའི་ཕྱོགས་ཞེན་མེད་ཅིང་གཟུ་བོར་གནས་པ་དང་ལེགས་ཉེས་འབྱེད་པའི་ཤེས་རབ་དང་དོན་གཉེར་ཆེན་པོ་དང་བླ་མ་ལ་གུས་པ་ཆེན་པོ་དང་ལྡན་པ་ཡིད་ལེགས་པར་གཏད་དེ་ཉན་པ་དང་ལྔ་ཚོགས་ན་ཆོས་མཐའ་ཆད་པའོ་ཡང་དེ་ལྟ་བུའི་སློབ་མས་བླ་མ་བསྟེན་ཚུལ་ཇི་ལྟར་བྱེད་ཅེ་ན། གསལ་བ་སྟེ་བཞག་གོ་ཡི་མི་འདྲ་གསུམ་པ། གསུམ་པ་བསྟེན་ཚུལ་ལ་གཉིས་ཟེར་ཏེ་དེ་བར་དུ། ད་རེས་དེ་བཞག་ནས་ད་རེས་ཡང་མ་གྱིས་དཔྱད་ཤེས་ཀྱི་བྱེད་སྒོར་བ་དེ་དཔྱད་ཤེས་དེ་དེ་རེས་ད་གྱེས་ཇོའི་ཆོས་གྲོས་ཡིན་ནོ་ནས་ད་ལྟ་དེ་ནས་བཤགས་པའི་བཤགས་པའི་ཚོང་དུ་ཡིན་པ་རེད་བཤགས་པ་ཟེར་དེ་ད་གཉེན་པོ་སྟོབས་བཞིའི་སྒོ་ནས་ང་ཚོ་བཤགས་སྡོམ་ཚུལ་བཞིན་དུ་བྱེད་པ་ཡིན་ན་སྡིག་པ་སྟོབས་ཆེན་པོ་ག་ཚོད་བསགས་པ་ཡིན་ནའི་དེ་ནས་དག་ཐུབ་པ་རེད་ཟེར་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་པ་མ་བྱས་ན་སྡིག་པ་ཆུང་ངུ་ཞིག་ཡིན་ནའི་འབྲས་བུ་ཆེན་པོ་ཞེ་དྲག་སྨིན་གྱི་རེད་ཟེར།

བརྟན་བཞུགས་མ་ཕེབས་ཀྱི་རྒྱུན་རིང་པོ་ཡིན་པ་དེ་བཞུགས་པའི་དབང་ཆ་ཡོད་པ་ཡིན་ན་བཞུགས་རོགས་གྱིས་ཟེར་མ་ཞུས་ན་སྔར་སངས་རྒྱས་བཅོམ་ལྡན་འདས་ནས་འཆི་མེད་རྡོ་རྗེ་ལྟ་བུའི་སྐུ་བརྙེས་པ་རེད་དེ་ཡིན་ན་ཡང་བདུད་ཀྱིས་གསོལ་བ་བཏབ་བྱས་ནས་སྐུ་ཚེ་ལོ་བརྒྱད་ཅུ་མ་གཏོགས་མ་བཞུགས་པར་བྱས་ནས་སྐུ་མྱ་ངན་ལས་འདས་པ་རེད་པ་ཨ་དེ་ཡིན་ཙང་གསོལ་བ་འདེབས་པ་དེ་ཡང་གལ་ཆེན་པོ་རེད། ནི་བསྔོ་བ་ཟེར་ཡིན་པས་རང་གི་དགེ་རྩ་གང་འདྲ་ཅིག་བསགས་པ་ཡིན་ན་ད་རེས་ཆོས་རར་འགྲོ་འགྲོ་ནས་དགེ་རྩ་ཅིག་བསགས་རྩོད་པ་རྩོད་ནས་དགེ་རྩ་ཅིག་བསགས་པ་ཡིན་ན་ཡང་ལམ་སང་ཆུད་ཟར་མ་མ་འགྲོ་དགོས་ན་བསྔོ་བ་བྱས་པ་ཡིན་ན།

དལ་འབྱོར་དོན་ཆེ་རྙེད་དཀའ་དང་འཆི་བ་མི་རྟག་པ་དང་ངན་སོང་གི་སྡུག་བསྔལ་དང་འཁོར་བའི་སྡུག་བསྔལ་དང་ལས་རྒྱུ་འབྲས་ལ་སོགས་པ་སོགས་བསམ་བློ་གཏོང་གིན་གཏོང་གིན་གཏོང་གིན་ཕྱིན་ནས་མ་འགྲོ། ངག་ཏུ་བྱས། དེ་ལྟར་ལོང་ཚོ་བསྟོད་པའི་བཤེས་གཉེན་དང་བསྲེས་ཏེ་དེ་ག་ཚོད་བཞེད་དེ་བཀོད་ལ། རང་གི་ཞི་རྒྱས་དབང་དྲག་གི་ལས་དེ་འདྲ། འབྲུ་གོ་བྱང་སོགས་ནི་གཞི་མ་བལ་ཞག་སྡེར་སྒྲུབ་པ་དང་དེ་འདྲ་མི་འགོག་ཅིང་དེ་ག་ཚོད་དེ་ཡོངས་སུ་སྨིན་པར་བྱེད་ཅིང། མགོན་པོ་གི་ཐུགས་ཀ་ན་ལ་ལྷ་མོ། ལྷ་མོ་དཀར་པོ་དང་སེར་པོ་དང་དམར་པོ་དང་སྔོན་པོ་ལ་སོགས་པ་ཚོགས་དྲུག་བྱས་ནས་བུམ་པ་བདུད་རྩིས་བཀང་བ།

མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་བསམ་པས་བསྟེན་ཚུལ་སྦྱོར་བས་བསྟེན་ཚུལ་སོ་སོར་བཞི་བསྡུ་བ། བཤེས་གཉེན་བསྟེན་པའི་ཕན་ཡོན་དེ་ལ་དེ་ནས་བརྒྱད། བཤེས་གཉེན་བསྟེན་པ་ཡིན་ན་དེ་ནས་སངས་རྒྱས་ཀྱི་གོ་འཕང་ལ་ཉེ་བར་འགྱུར་བ་ནི་རྒྱལ་བ་དགྱེས་པ་བདུད་དང་སྡིག་གྲོགས་ཀྱིས་མི་ཚུགས་པ་ཉོན་མོངས་པའི་ཉེས་སྤྱོད་ཐམས་ཅད་རང་བཞིན་འགག་པ་ས་ལམ་ཉམས་རྟོགས་ཐམས་ཅད་གོང་འཕེལ་དུ་འགྲོ་བ་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་མི་ཕོངས་པ་ངན་སོང་དུ་མི་ལྟུང་བ། མདོར་ན་དེ་ནས་གནས་སྐབས་དང་མཐར་ཐུག་གི་དོན་ཐམས་ཅད་བདེ་བླག་ཏུ་འགྲུབ་པ་སོགས་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་པོ་དེ་རེ་རེ་ལ་ཡང་དེ་ནས་ལོག་ཏུ་ཟླ་བ་བགྲོད་བྱས་ནས་གསོལ་སློང་གཏོང་བའི་ངེས་པ་མ་ཐོབ་ཀྱི་བར་དུ་བསྒོམ།

རྗེ་བཙུན་མི་འདྲ་གཉིས་དུའང། བླ་མའི་བཀའ་བཞིན་དུ་སྒྲུབ་པ་ལ་དེ་ནས་རྒྱལ་བ་ནི་ཐུགས་དགྱེས་པ། བླ་མ་ལ་མཆོད་པ་ཕུལ་བ་ལ་དེ་ནས་རྒྱལ་བ་ཕྱོགས་བཅུའི་རྒྱལ་བ། ཐམས་ཅད་སྒང་ག་ནི་བླ་མ་ཉིད་ཀྱི་ལུས་ལ་ཞུགས་ནས་མཆོད་པ་མཆོད་པ་བཞེས་པས་ནི་རྒྱལ་བ་རྣམས་དགྱེས་པར་འགྱུར་བ། དེ་འདྲ་ཀྱི་རྒྱུ་མཚན་མི་འདྲ་གཉིས་དུའང་དེ་ཚོ་རེ་རེ་ལ་རྒྱུ་མཚན་ཡང་དག་ཡོད་པ་བསྐྱང་ཆོག་ཅིག་རེ་དུའང། ལུང་ཡོད་པ་ཁུངས་ཡོད་པ་དཔེ་ཡོད་པ་སྒང་ག་རེ་དུའང། དེ་ཡི་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་ཅིག། མ་བསྟེན་པའི་ཉེས་དམིགས་བརྒྱད་ཅིག་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད། བླ་མ་བསྟེན་ཚུལ་ལོག་པ་ཡིན་ན་བླ་མ་ལ་བརྙས་སྨད་ཤོར་ན་རྒྱལ་བ་ཀུན་ལ་བརྙས་སྨད་ཤོར་བ་དང།

ཡོན་ཏན་ཅི་ཆེ་ཆེ་དེ་འདྲ་ཡོད་པ་ཡིན་ནའི་མ་སྐྱེས་པ་དང། སྐྱེས་ཟིན་པ་ཡིན་ནའི་ཉིན་རེ་ཉིན་རེ་བཞིན་དུ་ཉམས་བག་ཆོད་ནས་སྒྱུ་མ་ཤེས་ག་ལ་ག་རེ་དོན་ཡོད་དེ་ཅི་ཡང་མེད་པ་དེ་ནི་ཤེས་དགོས་བས་ཨ་དེ་འདྲ་ཡིན་པ་རེད་ཨ་ནི་ངན་སོང་མཐའ་མེད་པར་འཁྱམ་པར་གསུངས་ཏེ་བསྡུ་ཤོར་བ། སངས་རྒྱས་བཅོམ་ལྡན་འདས་ཀྱིས། སྔགས་མཚམས་མེད་ཀྱི་ལས་དང་མི་དགེ་བཅུ་ལ་སོགས་པ་དེ་ཚོའི་ལས་ཀྱི་འབྲས་བུ་དེ་དམྱལ་བ་རྣམ་སྨིན་ནོ་ལ་དེ་དང་དེ་ཞེས་བྱ་བ་འགྲོ་གི་རེད་ཟེར་ཏེ། བཤེས་གཉེན་ལ་བརྙས་སྨད་ཤོར་བ་དེ་དེ་ལས་ལྷག་ཙམ་བྱས་ནས་དམྱལ་བའི་སྡུག་བསྔལ་མྱོང་གི་རེད་ཟེར་དེ་ཙམ་གྱིས་མ་གཏོགས་གསུང་མ་ནུས།

གང་ཡང་མ་ཕེབས་པ་ཡིན་ན་བཤེས་གཉེན་བསྟེན་ཚུལ་ལ་སོགས་པ་དེ་ཚོ་ལོག་ཡས་ཀྱི་དེ་ནི་འབྲས་བུ་ཡིན་པ་རེད། དེ་ལ་བཤེས་གཉེན་ལ་ཡང་ནི་བཤགས་པ་བྱེད་པ་ཡིན་ན། བཤགས་སྡོམ་ཚུལ་བཞིན་དུ་བྱེད་པ་ཡིན་ན་དག་སྒྲོན་ནི་ན་ཚ་དེ་ཚོ་དྲག་འགྲོ་ཡས་ཀྱི་དེ་འདྲ་དགོས་པ་ཡོད་རེད། དེ་ལ་ང་ཚོ་བཤེས་གཉེན་བསྟེན་ཚུལ་ལོག་པ་ཡིན་ན་ད་དེ་ལས་བསྡུ་བ་བྱེད་དེ་ཁོ་རང་རང་ད་ཕ་ཟེར་བཞག་ནས་ཁོ་དང་ནི་འབྲེལ་བ་བྱེད་ཀྱི་དེ་ཚོའི་གཉེན་ལག་ན་མཉམ་དུ་འགྲོ་དགོས་སུ་མིག་གིས་མཐོང་བ་ཙམ་ཡང་མི་བྱེད། དེ་ཡི་ཉེས་པ་ཐོན་བཤེས་གཉེན་བསྟེན་ཚུལ་ལོག་དེ་ཀྱི་དེ་འདྲ་ཡོད་པ་ཡིན་ན་དཀའ་ཁྲལ་ཁོ་རང་བླ་མ་སུ་ཡིན་ན་བླ་མ་ཁོ་རང་སྐུ་མདུན་ལ་བཤགས་པ་བྱེད་ན་མ་གཏོགས་ཡིན་ན་གཞན་དག་གི་མ་རེད། བླ་མ་ཡི་མ་བཅུའི་སྐུ་མདུན་བཤགས་ནས་དག་གི་མ་རེད་ལྟུང་བཤགས་བཏོན་ནས་དག་གི་མ་རེད་ཡིག་བརྒྱ་འབུམ་གཅིག་བཏོན་ནས་དག་གི་མ་རེད་ཕྱག་འབུམ་བཙལ་ནས་དག་གི་མ་རེད་བླ་མ་ཁོ་རང་སྐུ་མདུན་རང་ནས་བཤགས་དགོས་དགོས་རེད། ཨ་དེས་མ་བྱེད་ཅིག་པ་ཚོས་ཕན་གྱི་མེད་པ་རེད་ཨ་དེ་པ་ཚོས་དཔྱད་ཤེས་གཉིས་པ་དེ་བྱ་ད་གསུམ་པ་དེ་ཡིན་ན་ང་ཚོ་ནི་སྦྱོར་བའི་ཆོས་དྲུག་བྱས་སྦྱོར་བའི་ཆོས་དྲུག་ཚར་ནས་དངོས་གཞི་ག་ཚོད་སླེབས་རོགས་དངོས་གཞི་ག་ཚོད་ཚོད་ལ་དེ་ནས་དེ་ནས་བཤེས་གཉེན་བསྟེན་པའི་ཕན་ཡོན་ཟེར་མཁན་དེ་བརྒྱད་བྱས་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་བྱས། མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་ཟེར་དེ་ས་བཅད་དེ་གཏོར་དུ་ཡོང་བ་ཡོད་དམ་ས་བཅད་དེ་མ་ཤེས་ཀྱང་ནི། སློབ་གསོ་ཕལ་ཆེར་ནི་དེ་ནས་གདམས་ངག་ཞུ་དགོས་སྐོར་མ་ཟད་བཤེས་གཉེན་ལ་གདམས་ངག་ཞུ་མ་དགོས་ཀྱང་བྱེད་ཡོད་མོད། ཡོད་མོད། དེ་ཡིན་ས་ནི་བཤེས་གཉེན་བསྟེན་པའི་ཕན་ཡོན་ཟེར་མཁན་དེ། བཤེས་གཉེན་བསྟེན་པ་ཡིན་ན་རང་ལ་ཁེ་བཟང་གོམ་ཁ་ཡོང་རྒྱུ་ཡིན་པ། བཤེས་གཉེན་མ་བསྟེན་པ་ཡིན་ན་རང་ལ་གྱོང་ཡོང་རྒྱུ་ཡིན་པ། དེ་ལ་ཡང་དེ་ནི་རྗེས་སུ་བསྒྲོད་ཅིང་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། བླ་མ་བསྟེན་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ལ་ཉེ་བའི་ཉེ་ལུགས་དེ་ག་རེ་རེད་ཟེར་ན་བླ་མ་གདོང་པར་རེ་བལྟས་ཏེ་ཀུན་ལ་སངས་རྒྱས་ཀྱི་གོ་འཕང་ཉེ་རུ་ཉེ་རུ་འགྲོ་གི་རེད།

ཨ་ནི་མཆོད་པ་བསྙེན་བཀུར་བ་ལ་བརྟེན་ནས་ཀྱང་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཟེར་དེ་ཉེ་དགོས་ག་རེ་རེད་ཟེར་ན་མཆོད་པའི་ནང་ནས་ཞིང་གི་མཆོག་ཏུ་གྱུར་པ་དེ་རང་གི་དགེ་བའི་བཤེས་གཉེན་དེ་རེད། ཞིང་གི་མཆོག་ཏུ་གྱུར་པ་དེ་རང་གི་དགེ་བའི་བཤེས་གཉེན་ཡིན་ཙང་ད་དགེ་བའི་བཤེས་གཉེན་དེ་ལ་སྔ་དྲོ་གཅིག་མཆོད་པ་དེ་ཡང་ཕྱོགས་བཅུའི་སངས་རྒྱས་ལ་མཆོད་པ་ལས་ཟིལ་གྱིས་གནོན་ཐུབ་པ་རེད། སྔ་དྲོ་གཅིག་གིས་ཟིལ་གྱིས་གནོན་ཐུབ་པ་རེད། དེ་ཡིན་ཙང་ཨ་ནི་ཚོགས་རླབས་པོ་ཆེ་བསགས་པ་དེས་སངས་རྒྱས་ཀྱི་གོ་འཕང་དེ་མྱུར་དུ་འགྲུབ་པ། མྱུར་དུ་འགྲུབ་པ་ཡིན་ཙང་ཚོགས་རླབས་པོ་ཆེ་བསགས་དང་མ་བསགས་ཟེར་དེ། རྒྱུ་ཡི་དངོས་པོ་རྒྱ་ཆེན་པོ་ལ་མ་ལྟོས་པར་བསམ་པའི་སྟོབས་དང་ཞིང་གི་སྟོབས་ལ་སོགས་པ་དེ་འདྲ་ཡི་སྒོ་ནས་ནི་སྒྲུབ་དགོས་པ་ཡིན་ཙང་ད། ཞིང་གི་སྟོབས་དེ་ལ་དགེ་བའི་བཤེས་གཉེན་གྱི་ཞིང་དེ་ལས་ལྷག་པ་མེད་པ་འདྲ། སྤྱིར་ང་རང་ཚོ་སོ་སོའི་སྐྱེ་བོ། སོ་སོའི་སྐྱེ་བོ་ནི། སྟོང་ཕྲག་མང་པོ་ཅིག་ལ་བསྙེན་བཀུར་ཞུ་བ་ལས་རང་གི་ཕ་མ་ལ་བསྙེན་བཀུར་ཞུ་བ་དེ་ཕན་ཡོན་ཆེ་བ་ཡོད་པ། དེ་ལས་ཀྱང་ནི་རྒྱུན་ཞུགས་དང།

སེམས་བསྐྱེད། སེམས་བསྐྱེད་ཐམས་ཅད། སེམས་བསྐྱེད་ཐམས་ཅད་དེ་ནི། སྡུག་བསྔལ་ལས་ཡར་གྲོལ་བའི་ཆེད་དང། བདེ་བས་ཀྱི་གོ་འཕོག་ལ་ཡར་བསྐུལ་བས་དེ་ཡི་རྒྱ་བས་ཀྱི་དགོངས་པར་བ། དེ་ཡི་ཡིད་བཟོད་རྩ། བཤེས་གཉེན་ཚུལ་བཞིན་དུ་བསྟེན་གྱི་གང་ཟག་དེ་ཡིན་ན། འཁོར་བ་དང་ངན་སོང་གི་སྡུག་བསྔལ་ལ་སོགས་པ་དེ་ཚོ་ལས་མྱོང་དུ་འགྲོ་གི་ཡོད་པ་དེ་རྒྱལ་བ་རྣམས་ཀྱི་མཁྱེན་གྱི་བར་བ། མཁྱེན་པའི་ཡིད་རྩ་ནི་ཐུགས་བརྗིད་པ་ཡོང་གི་རེད། བླ་མ་སེམས་ཉིད་དེ་རྒྱལ་བ་མཐོང་ཆོས་རང་འདོད་ཁ་ཡོན་གྱི་ཐོན་མིས་བཏགས་པ་ཞིག་རེད། སངས་རྒྱས་གྲངས་མེད་མང་པོ་ཡིན་ནོ་ནི་ཐོན་མིས་བཏགས་པ་དེ་སྟོང་པ་རེད། ད་འཐུས་མི་དེ་ལ་ང་རང་ཚོས་ཚུལ་བཞིན་དུ་མཉེས་པ་ལ་བསྒྲུབ་པ་དང་ཚུལ་བཞིན་དུ་བཀའ་བཞིན་དུ་བསྒྲུབ་པ་ཡིན་ན་བཀའ་བཞིན་དུ་བསྒྲུབ་པ་ཡིན་ན་རྒྱལ་བ་ཐམས་ཅད་ཐུགས་རང་ཤུགས་ཀྱིས་དགྱེས་ཀྱི་རེད། དེ་ཙམ་གྱིས་མ་ཟད་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ་མཆོད་པ་ཕུལ་བ་ཡིན་ནའང་བཞེས་དང་མི་བཞེས་དེ་ང་རང་ཚོ་ཡིད་གཉིས་རེད་བ། ཡིད་གཉིས་རེད་བ། ད་བླ་མ་ལ་བསྙེན་བཀུར་ཞུས་བྱས་ནས་མཆོད་པ་ཡག་པོ་ཞིག་ཕུལ་བ་ཡིན་ན་ཕྱོགས་བཅུའི་སངས་རྒྱས་ཐམས་ཅད་བླ་མའི་སྐུ་ལུས་ལ་ཞུགས་བྱས་ནས་མཆོད་པ་བཞེས་ག་ཡོང་གི་ཡོད་པ་དེ་སངས་རྒྱས་ཁོ་རང་རང་གིས་དངོས་སུ་བླངས་ཏེ་ཡོད་རེད་བ། དེ་ཡི་དོན་ལྡན་འགའ་ཞིག་ལ་ང་ནི་དེ་ཡི་ལུས་ཞུགས་ཏེ། དེ་ཡི་དོན་ལྡན་འགའ་ཞིག་ལ་ཟེར་མཁན་དེ་ལྟ་བུ་བླ་མའི་ལུས་ལ་ཞུགས་བྱས་ནས་མཆོད་པ་བཞེས་ག་ཕེབས་ཀྱི་ཡིན་ཟེར་ནས་ཁོ་རང་ཞལ་བཞེས་གནང་བ་རེད་པ་ཞལ་བཞེས་གནང་བ་ཡིན་ཙང་དེའི་གསུང་དེ་བསླུ་བ་མེད་པ་ཡིན་པ་རེད་པ། བླ་མ་ལ་རང་གི་བསྙེན་བཀུར་ཞུས་པ་ཡིན་ན་ཕྱོགས་བཅུའི་སངས་རྒྱས་ཐམས་ཅད་གང་ག་དེ་ཡི་བ་སྤུའི་བུ་ག་ན་ཞུགས་བྱས་ནས་མཆོད་པ་བཞེས་ག་ཕེབས་ཀྱི་རེད། ཕུར་ལྕོག་ངག་དབང་བྱམས་པ་གིས་གསུངས་པ་རེད་པ། བླ་མ་ནི་ཕྱོགས་བཅུའི་སངས་རྒྱས་ཐམས་ཅད་འཚོགས་སའི་ཚོམས་ཁང་ལྟ་བུ་ཡིན། ང་ཚོ་འདུ་ཁང་དེ་ནང་བཞིན་ད་བླ་མ་ཟེར་མཁན་དེ་ཕྱོགས་བཅུའི་སངས་རྒྱས་ཐམས་ཅད་འཚོགས་སའི་ཚོམས་ཁང་ལྟ་བུ་ཞིག་རེད་གསུངས་པ་རེད།